གྲོགས་པོ་ཆུང་ཆུང་ཚོར་སྐུ་ཁམས་བཟང་ང་ནི་རྨོ་དོམ་ལགས་ཡིན། དེ་རིང་རྨོ་ལགས་ཀྱིས་ཁྱེད་རྣམ་ཚོར་ཡ་ཡང་སྒྲུང་བཤད་ག་ཡོང་བ་ཡིན། ད་རེས་ཀྱི་སྒྲུང་དེའི་མིང་ནི་ཡ་རྨོ་ལགས་དང་ཁོང་གི་གཅེས་ཕྲུག་ཚོ་ཟེར་གྱི་ཡོད་རེད། གཤམ་ལ་ཡ་རྨོ་ལགས་ཀྱིས་འགོ་བཙུགས་བྱས་སྒྲུང་དེ་བཤད་ཀྱི་ཡིན་ད།

མི་ཚང་མ་ལོག་གིས་རྨོ་ལགས་དེ་སེམས་བཟང་ཅན་གྱི་རྨོ་ལགས་ཟེར་གྱི་ཡོད་རེད། རྨོ་ལགས་འདིས་ཁྱིའི་མིང་ནི་ཡ་རྐུ་མ་ཟིན་མཁན་གྱི་ཁྱི་ཟེར་མཁན་གཅིག་བྱས། དེ་ནས་ཞི་མིའི་མིང་ནི་ཡ་ཙི་ཙི་འོ་མ་ཟེར་མཁན་གཅིག་བྱས། དེ་ནས་ལུག་གི་མིང་ནི་ཡ་མེ་ཏོག་འགོག་མཁན་ཟེར་མཁན་གཅིག་བྱས། དེ་ནས་བྱ་དེའི་མིང་ནི་ཡ་ཚལ་ཞིང་སྔོག་མཁན་ཟེར་མཁན་གཅིག་གསོས་ཡོད་རེད།

ཁྱེད་རང་ཚོའི་ནང་ལ་ཡ་ཙི་ཙི་མང་པོ་འདུག་ཙི་ཙི་དེ་གའི་ཁྱེད་ཚོའི་རྩམ་པ་རྐུ་མ་རྐུ་གི། གལ་སྲིད་རྨོ་ལགས་ལོག་སླེབས་སོང་ན་སེམས་ཞེ་དྲག་སྐྱོ་གི་རེད། མགྱོགས་པོ་ང་ཡར་བཏང་དང་ངས་ཙི་ཙི་དེ་གའི་ཟིན་བཞག་གོ་ཟེར་ལབ་རེད། ཡིན་ནའི་ལས་ཁྱི་རྒན་གོག་དེས། ཧཧཧ།

བུ་དེ་གས་མོ་ལ་གས་བཟོས་པས་ཐང་ན་ལོ་ལི་ཡ་བཙུད་འགྲོ་གཅིག་འདུག་བ། བྱས་ཙང་མོ་ལ་ལོ་ལས་སུ་ན་སེམས་ཞི་ར་ཀྱོག་རི་ཀྱོག་ཅི་ང་ཡ་ཀྱེན་ཏོ་སི་ལབ་རི། ཡིན་ནའི་ལས་ཁྱི་རྒན་འགོ་དེ་ཧི། ང་ཅི་ད་བུ་ཐོག་མོ་བྱུང་རང་དེ་ལས་གི་གུང་ཡོད་སྟེ་ཡའོ་བྱས་སྡོད་སི་ལབ་རི།

སྒེའུ་ཁུང་ཆག་ཙང་ཁོང་ཚོ་འདི་གའི་ལམ་སང་ཁང་པའི་ནང་ལོགས་ལ་ཡར་འཛུལ་ཡོང་བྱས་ཞི་མི་དེས་ཐ་བག་ནང་གི་ཟ་ཡག་རྐུ་མ་བརྐུས། དེ་ནས་བྱ་དེ་དེས་རྨོ་ལགས་ཀྱི་འབྲས་འདི་གའི་ཚང་མ་ལོག་བཟས་བཞག། དེ་ནས་ལུག་དེས་རྨོ་ལགས་ཀྱི་ཀུ་ཤུ་བླུག་སའི་སློ་མའི་ནང་ལོགས་ཀྱི་ཀུ་ཤུ་འདི་གའི་ཚང་མ་ལོག་བཟས་པ་རེད། ཁྱི་རྒན་གོག་དེས་ཁང་པའི་ནང་ལོགས་ལ་ཡར་ཁོང་ཚོ་འདི་གའི་འདེད་ག་ཕྱིན་ནའི་ལས་མིག་གིས་ཡག་པོ་མ་མཐོང་ཙང་ཁོ་ཚོ་ཅིག་འཇུ་ཐུབ་ཡོད་མ་རེད། གཞུག་གུ་གཞུག་གུ་དེར་ཁྱི་འདིས་ཐབས་ཤེས་ཡག་པོ་ཅིག་བསམ་བློ་འཁོར་བ་རེད། ཁྱི་འདིས་པང་ལེབ་ཅིག་ཁྱེར་བྱས་སྒེའུ་ཁུང་ཆག་ཀྱོག་འདི་ཕྱི་ལོགས་ནས་ཡ་བཀག་བཞག་པ་རེད་འདུག་བྱས་པ་ཡིན་ན་ཞི་མི་བྱས་བྱ་དེ་བྱས་ལུག་འདི་གས་ཕྱི་ལོགས་ལ་ཡ་ཅིག་དོན་ཐུབ་ཀྱི་ཡོད་མ་རེད་ཞི་མི་འདིས་མིའའོ། ལུག་འདིས་མེའའོ། བྱ་དེ་འདིས་ཀོག་ཀོག་ཀོག་ཀོག་ཀྱོག་གོ་ང་ཚོ་ཕྱི་ལོག་ཏང་དང་ཕྱི་ལོག་ཏང་དང་སི་ལམ་ནེ་ལེ་ཁི་ཏི་གི་གུང་ཕྱི་ལོག་ནས་པང་ལི་གའི་གི་གུང་ཆ་ཀྱོག་ཏི་ཤུག་ཅེས་དཀར་ཅེས་བལྟས་ཅན་ཕྱི་ལོག་ལ་ཡང་ཏང་ཡོག་མ་རེད། ཏེས་འགྲོ་དུས་མོ་ལ་ལོག་ཕེབས་རེད་ཁི་ཏི་ཨའོ།

གལ་སྲིད་གྲོགས་པོ་ཆུང་ཆུང་ཚོ་ཁྱེད་རྣམ་ཚོ་ཡ་ཨོ་ཞི་མི་གཅིག་གིས། Meow། སེམས་བཟང་ཅན་གྱི་རྨོ་ལགས་ཟེར་ལབ་ཡིན་ན། ཞི་མི་དེ་ཏན་ཏན་རྨོ་ལགས་ཀྱི་ཙི་ཙི་འོ་མ་ལབ་པའི་ཞི་མི་དེ་རེད། གལ་སྲིད་ཁྱེད་རྣམ་ཚོས་ལུག་གཅིག་ཐུག་རྗེས་མེ་མེ། ཟེར་ལབ་ཡིན་ན། ཕལ་ཆེར་དེ་རྨོ་ལགས་ཀྱི་ལུག་མེ་ཏོག་གོ་ཉན་ཟེར་ཡག་དེ་རེད། དོན་དུ་ཁྱེད་རྣམ་ཚོ་ཡ་བྱ་དེ་ཀོ་ཏི་ཀོ།